ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་བ་ནི་ལས་རིམ་ཉི་གི་རང་ཆོས་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཨོ་ནས་མི་མང་ཚང་མས་ཀྱི་བར་ལ་གསན་མྱོང་གི་ཡོད།

བཀའ་འདི་ཁྱེད་ཚོ་མི་མང་ཚང་མས་ཀྱི་བར་ལ་ཕུལ་བའི་གི་གདོང་ནས་ང་ཡབ་ཡེ་ཤུ་ལ་སྨོན་ལམ་དང་པོ་ཞིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཞེས་ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ། ད་མི་མང་ཚང་མས་ཀྱི་བར་ལ། འགྲོ་བའི་སྐབས་ལ་ཁྱོད་ཀྱིས་ང་ལ་རོགས་རམ་གནང་ཞེས་ད་མི་མང་ཚང་མས་ཀྱི་བར་ལ་ཁྱོད་ཀྱི་བཀའ་དང་འགྲོ་སྟངས་ཆ་ཚང་གོ་ཤེས་སླེབས་པ་ལ་རོགས་རམ་གནང་རོགས་གནང་ཞེས་ཨ་མིན། རེ་ཌི་ཨོ་ཉན་མཁན་གྱི་མི་མང་དེ་ནི་དུས་ཚོད་དེ་ནི་ཨ་ས་གི་བ་ནི་གི་ལས་རིམ་རེད། དཀོན་མཆོག་གི་ཞིང་ཁམས་གསན་པའི་གི་འགྲོ་སྟངས་ཀྱི་ལ་གཞི་ལ་དུས་ཚོད་དེ་དེ་མི་མང་གི་ཉིན་ལ་གནང་རྒྱུ་ཡིན་པ་རེད། དེའི་རེ་ཌི་ཨོ་ཨ་ས་གི་བ་ནི་གི་ལས་ནི་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡང་འབྱོར་གི་ཡོད་མེད་དེ་ངས་གི་ཡིད་བཞིན་ལེན་དུ་ཡོད་པ་རེད་གསན་ཞུ་རོགས་གནང། ཡ་ད་དེ་རིང་གི་དེ་ལས་རིམ་དེ་མི་མང་ཚང་མའི་གི་བར་ལ་ཕུལ་བའི་སྐབས་ལ་ང་བའི་བལ་ནང་གི། མ་ཐི་ལེའུ་བཅོ་བརྒྱད་པའི་གི་ནང་གི། འགྲོ་སྟངས་དེ་ཁྱོད་ཚོ་མི་མང་ཚང་མའི་གི་བར་ནང་ལ་ཕུལ་གི་ཡོད་དོ་ཞེས་གསན་ཞུ་རོགས་གནང། དེ་ཡི་དུས་ལ། ཉེ་གནས་རྣམས་ཡེ་ཤུའི་གི་དྲུང་དུ་འོངས་ཏེ། ནམ་མཁའི་གི་རྒྱལ་སྲིད་ཀྱི་ནང་ནས་ཐམས་ཅད་ལས་ཆེན་པོ་སུ་ཡིན། ཞེས་ཞུས་པ་དང། ཁོང་གིས་ཕྲུ་གུ་ཞིག་རང་གི་མདུན་དུ་བོས་ཏེ་དེ་དག་གི་དཀྱིལ་དུ་བཞག་ནས་གསུངས་པ། ངས་ཁྱོད་རྣམས་ལ་བདེན་པར་ཟེར། གལ་ཏེ་ཁྱོད་ཅག་ཡང་བསྐྱར་ཕྲུ་གུ་ཆུང་ངུ་དང་འདྲ་བར་མི་འགྱུར་ན། དེ་ནས་ཀྱང་ནམ་མཁའི་རྒྱལ་སྲིད་དུ་ཆུད་པར་མི་འགྱུར་རོ། སུ་ཡང་ཕྲུ་གུ་ཆུང་ངུ་འདི་དག་ཡི་འདྲ་བར་ཉམ་ཆུང་བྱེད་པ་དེ་ནི་ནམ་མཁའི་རྒྱལ་སྲིད་དུ་ཐམས་ཅད།

ལོག་པར་བྱས་ན་དེ་ཡི་སྐེ་ལ་རང་འཐག་གི་རྡོ་ཆེན་པོ་ཞིག་བཏགས་ནས། རྒྱ་མཚོ་ཡི་གཏིང་དུ་ནུབ་ཀྱང་དགའོ། ལོག་རྒྱུ་རྣམས་ཀྱི་ཕྱིར་འཇིག་རྟེན་བཀྲ་མི་ཤིས་ཅིག་ལོག་རྒྱུ་རྣམས་འབྱུང་དགོས་ཀྱང་ལོག་པར་བྱེད་པའི་གི་མི་འདི་བཀྲ་མི་ཤིས། གལ་ཏེ་ཁྱོད་ཀྱི་ལག་པའམ། རྐང་པས་ཁྱོད་སླུ་བསླུ་བར་བྱས་ན་དེ་ཆོད་ལ་ཕར་དབྱུགས་ཤིག། ཁྱོད་ལག་པ་པ་གཉིས་སམ། རྐང་པ་གཉིས་དང་ལྡན་ཏེ་འཆི་བ་མེད་པའི་མེ་ཡི་ནང་ལ་དབྱུགས་པ་སམ། ལག་དུམ་མམ། ཞ་བོ་ཡིན་ཏེ་སྲོག་ཏུ་འཇུག་པར། དགའོ། ཡང། གལ་ཏེ་ཁྱོད་ཀྱི་མིག་གིས་ཁྱོད་བསླུ་བར་བྱས་ན། དེ་ཐོན་ལ། རྒྱབ་ཏུ་དབྱུག་ཅིག། ཁྱོད་མིག་གཉིས་དང། ལྡན་ཏེ་མེ་ཡི། དམྱལ་བ་རུ། དབྱུགས་པ་བས། མིག་ཡ་གཅིག་མེད་པར་སྲོག་ཏུ་འཇུག་པར་དགའོ། ཆུང་བ་འདི་དག་གི་ནང་ནས་གཅིག་ལ་ཡང་ཁྱད་གསོད་མ་བྱེད། ངས་ཁྱོད་རྣམས་ལ་ཟེར། ནམ་མཁའ་ལ་འདི་དག་གི་ཕོ་ཉ་རྣམས་ཀྱིས་ངའི་ཡབ་ནམ་མཁའ་ལ་བཞུགས་པ་འདི་ཡི་ཞལ་གདོང། རྟག་ཏུ་མཐོང་ངོ། མི་ཡི་བུ་ནི་སྟོར་བ་རྣམས་ཐར་པར་བྱེད་པའི་ཕྱིར། ཡོན་འོངས་སོ། ཁྱོད་རྣམས་ཀྱིས་ཅི་ལྟར་བསམ། གལ་ཏེ་མི་ཞིག་ལ་ལུག་བརྒྱ། ཡོད་ཡོད་དེ་དེ་དག་གི་ནང་ནས་གཅིག་སྟོར་ན། ཁོས་དགུ་བཅུ་གོ་དགུ་པོ་དེ་བཞག་སྟེ་རི་ལ་སོང་ནས། སྟོར་བ་དེ་མི་འཚོལ་ལམ་ངས་ཁྱོད་རྣམས་ལ་བདེན་པར་ཟེར། གལ་ཏེ། རྙེད། ན་མ་སྟོར་བའི་གི་ལུག་དགུ་བཅུ་དགུ་པོ་ལས། གཅིག་པོ་དེ་ལ་ལྷག་པར་སེམས་དགའོ། དེ་བཞིན་དུ་ཁྱེད་ཀྱི་ཡབ་ནམ་མཁའ་ལ་བཞུགས་པ་དེ་ཡི་ཐུགས་དགོངས་ནང་ལྟར་ཆུང་བ་དེ་དག་གི་ནང་ནས་གཅིག་ཀྱང་སྟོར་བར། མི་དགོས་སོ། གལ་ཏེ་ཁོང་གི་སྤུན་གྱིས་ཁོང་ལ་ཉེས་པ་ཞིག་བྱས་ན། སོང་ལ། ཁོང་དང་ཁོང་གཉིས་འཛོམས་ནས་དེ་ཡི་འགལ་སྐྱོན་སྟོན་ཅིག་གལ་ཏེ་ཁོང་གི་ཁ་ལ་ཉན་ན་ཁོང་རང་གི་སྤུན་ཡང་བསྐྱར་རྙེད་དོ། ཅི་སྟེ་ཁྱེད་ཀྱི་ཁ་ལ་མི་ཉན་ན་དཔང་པོ་གཉིས་གསུམ། གྱི། ཁ་ཡིས་གཏམ་ཚང་མ་བརྟན་པོར་བྱེད་པའི་ཕྱིར་མི་གཉིས་སུ་ཁོ་རང་དང་མཉམ་དུ་ཁྲིད་ཅིག། ཁོས་དེ་དག་གི་ཁ་ལ་མི་ཉན་ན། ཆོས་ཚོགས་ལ་ཞུས་ཤིག་གལ་ཏེ་ཆོས། ཚོགས་ལ་ཡང་མི་ཉན་ན། ཁོ་ཕྱི་པ་དང་ཤོ་གམ་པ་དང་འདྲ་བར་སོམས་ཤིག་ངས་ཁྱོད་རྣམས་ལ་བདེན་པར་ཟེར། ཁྱོད་རྣམས་ཀྱིས་ས་ལ་ཅི་ལྟར་ཅི་བསྡམས་པ་དེ་ནམ་མཁའ་ལ་ཡང་སྡོམ་པར་འགྱུར། ཁོང་རྣམས་ཀྱིས་ས་ལ་ཅི་དང་ཅི་བཀྲོལ་བ་དེ་ནམ་མཁའ་ལ་ཡང་འགྲོལ་བར་འགྱུར་རོ། ཡང་ངས་ཁྱོད་རྣམས་ལ་ཟེར་གལ་ཏེ་ས་ལ་ཁྱོད་རྣམས་ཀྱིས་ནང་ནས་གཉིས་ཀྱིས་དངོས་པོ་གང་ཡང་ཞུ་བར་ཁ་འཆམ་ན་ང་ཡི་ཡབ་ནམ་མཁའ་ལ་བཞུགས་པ་དེས་གནང་བར་འགྱུར་རོ། ཅི་ལ་ཟེར་ན། གང་ན་གཉིས་སམ་གསུམ་ང་ཡི་མིང་ལ་བརྟེན་ཏེ་འཛོམས་པ་དེར་ང་རང་ཡང་དེ་དག་གི་དཀྱིལ་དུ་ཡོང་སྟེ། དེར་པེ་ཏྲོ་ཡོང་ནས་ཡོང་ནས་ཁོང་ལ་ཞུས་པ། གཙོ་བོ་ང་ཡི་སྤུན་གྱིས་ང་ལ་ཉེས་པ་བྱས་ན་ངས་ལན་ཅི་ཙམ་བཟོད་པ་སྒོམ་དགོས། ལན་བདུན་གྱིས་མི་ཆོག། ལན་བདུན་ཅུ་བདུན་གྱི་བར་དུ་བཟོད་པ་བྱེད་པར་བགྱིས་སོ། དེ་ཡི་ཕྱིར་ནམ་མཁའི་རྒྱལ་སྲིད་ནི་རྒྱལ་པོ་རང་གི་གཡོག་པོ་རྣམས་དང་རྩིས་བྱེད་པ

རྣམས་ཀྱི་ནང་ནས། ཁོ་ལ་ཊམ་ཀ་བརྒྱ་ཡི་བུ་ལོན་འཇལ་དགོས་པ་ཞིག་དང་འཕྲད་དེ་ཁོང་བཟུང་ཞིང་སྐེ་ནས་འཇུས་ཏེ། སྨྲས་ཏེ་གསུངས་ཡོད་དོ་ཞེས། ད་རེ་ཌིའོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་དེ་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་ལ་སྨྲས་ཏེ་དུས་ཚོད་འདི་དེ་རྫོགས་སོང་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས།

སེམས་ཞུ་གི་རེད། ཁྱེད་ཚོ་མི་མང་ལ་ཉིད་ཀྱི་འདིའི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་སྐལ་ས་རྒྱ་དེའི་ལས་རིམ་ཨ་ས་གི་བ་ནི།

མི་དམངས་ལྷན་རྒྱས་རྣམ་པ་ཚོ། དཀོན་མཆོག་གི་སྲས་ཀྱིས་གནང་བའི་ཐར་པ་འདི་ཞེ་དྲག་རླབས་ཆེན་པོ་རེད་གལ་སྲིད་ང་ཚོ་ཡིས་དེ་ལ་དོ་སྣང་མ་བྱས་ན་ང་ཚོ་ལ་ཉེས་པ་ཏན་ཏན་གཏོང་གི་རེད་མི་དམངས་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གི་སྲས་ལ་ཡིད་ཆེས་བྱེད་མཁན་སུ་ཡིན་ནས་དེ་ལ།

སྤྱོད་པ་བྱེད་མཁན་དང་རྫུན་བྱེད་མཁན་དེ་ཚོ་ཚང་མ་མེ་དྲེད་པི་གའི་ཚོད་གནང་བཅུག་གི་རེད་འདི་ལ་འཆི་བ་གཉིས་པ་ཟེར་གྱི་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དེ་ཁྱེར་ཡོང་མཁན་དཀོན་མཆོག་གིས་བདུད་ཁྱེད་རང་གི་རྐང་པའི་གི་འོག་ལ་བརྫི་རྒྱུ་ཡི་ཆེད་དུ། གོག་པོ། ནུས་པ་གནང་གི་རེད། ང་ཚོ་དཀོན་མཆོག་ལ་ཐུགས་རྗེ་ཆེ་ཞུ་དགོས། ཁོང་གིས་ང་ཚོ་ནག་ཁུང་གི་ནུས་པ་ནས་ཐར་བ་གནང་བ་རེད། ཁོང་གིས་ང་ཚོ་རང་གི་བརྩེ་བའི་གི་སྲས་ཀྱི་རྒྱལ་ཁབ་ནང་ལ་ཁྲིད་གནང་བ་རེད། བདུད་ཀྱི་ལས་ཀ་རྩ་མེད་པ་བཟོ་རྒྱུ་ཡི་དོན་ལ་དཀོན་མཆོག་གི་སྲས་ཕེབས་པ་རེད། ང་ཚོ་གཙོ་བོ་ཡེ་ཤུ་ང་ཚོ་ཡི་སྡིག་པའི་གི་དོན་ལ་རང་གི་སྐུ་སྲོག་བློས་བཏང་བ་རེད། ང་ཚོ་ཡི་སྡོད་ས་འཛམ་བུ་གླིང་ངན་པ་འདི་ནས་ཐར་རྒྱུའི་ཆེད་དུ་ཁོང་གིས་འདི་གནང་བ་རེད། འདི་ནས་ཡབ་དཀོན་མཆོག་གི་ཐུགས།

ཆེ་ཁྱེད་རང་ཚོ་དེ་འདྲ་བྱེད་དགོས་ང་ཚོ་དཀོན་མཆོག་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཁོང་གིས་ང་ཚོ་ཡི་གཙོ་བོ་ཡེ་ཤུ་མ་ཤི་ཀ་བརྒྱུད་ནས་ང་ཚོ་ལ་རྒྱལ་ཁ་གནང་གི་རེད་གལ་སྲིད་དཀོན་མཆོག་ང་ཚོ་ཡི་ཕྱོགས་ལ་ཡོད་ན་ང་ཚོ་ཡི་ཁ་གཏད་ལ་སུ་ཡོང་ཐུབ་ཀྱི་རེད

གཞན་དག་གི་ལས་རིམ་ལ། མཇལ་གྱི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།